གསན་མཁན་རྣམ་པ་བདེ་མོ་ཡིན་ན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་རྒྱུ་ཡིན་དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་དགུ་བའི་ཚེས་བཅུ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཕྱི་ཟླ་བཅུ་བའི་ཚེས་ཉི་ཤུ་རྩ་ལྔ་རེས་གཟའ་ལྷག་པ་རེད་ཞུ་ནས་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། ང་ལྕགས་མོ་འཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར ༸གོང་ས ༸སྐྱབས་མགོན་ཆེན་པོ་མཆོག་གིས་ནིའུ་ཛི་ལན་ཌའི་དབྱུག་རྩེད་པ་རྣམས་ལ་མཇལ་ཁ་སྩལ་བ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཞིག་དང། བོད་མི་ཚང་མས་འགན་འཁུར་བ་གི་ཐོག་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་བརྒྱུད་རིམ་དེ་བེད་སྤྱོད་ཡག་པོ་གཏང་ཐུབ་ན་གྲུབ་འབྲས་ཆེན་པོ་ཟིག་འཐོན་ཐུབ་པའི་རེ་བ་དང་གོ་སྐབས་ཡོད་ཅེས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པས་འགྲེལ་བརྗོད་གནང་གི་འདུག། ད་མཐའ་མ་དེར་སྲིད་དབང་སྒེར་གཅོད་བྱེད་བཞིན་པའི་རྒྱ་དམར་གཞུང་གིས་རིགས་རྒྱུད་རྩ་རྫོགས་དང་རིག་གཞུང་རྩ་གཏོར། འགྲོ་བ་མིའི་ཐོབ་ཐང་དང་ཆོས་ལུགས་དད་མོས་རང་དབང་སོགས་ཉིན་རེ་ལས་ཉིན་རེར་རྩིས་མེད་རྡོག་རོལ་དུ་གཏོང་བཞིན་ཡོད་པར་བརྟེན། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཚོགས་མི་རྒྱལ་ཁབ་ལ་འདུག་རྒྱུའི་འོས་བབ་མེད་པའི་སྐོར་དང་འབྲེལ་ནས་དབྱེ་ཞིབ་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། གསན་མཁན་རྣམ་པ་སྔོན་ན་དེ་རིང་གི་གསར་འགྱུར་བཤད་རྒྱུ། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ནིའུ་ཛི་ལན་ཌའི་དབྱུག་རྩེད་པ་རྣམས་ལ་མཇལ་ཁ་བསྩལ་བ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་བའི་ཚེས་ལྔ་ནས་བཟུང་རྒྱ་གར་ནང་རྒྱ་གར་གྱི་གོ་སྒྲིག་འོག་རྒྱལ་སྤྱིའི Cricket'འམ་དབྱུག་རྩེད་སྤོ་ལོའི་འགྲན་བསྡུར་འགྲོ་མུས་ལྟར་ཕྱི་ཚེས་ཉི་ཤུ་རྩ་བཞི་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ནིའུ་ཛི་ལན་ཌའི་རྒྱལ་ཁབ་ཀྱི་དབྱུག་རྩེད་པ་རྣམས་ལ་མཇལ་ཁ་དང་བཀའ་སློབ་བཀའ་དྲིན་བསྐྱངས་ཡོད་ལ། ནིའུ་ཛི་ལན་དའི་དབྱུག་རྩེད་རུ་ཁག་གི་རུ་དཔོན་ཀེན་ཝི་ལེམ་སོན་ལགས་ནས་གོང་ས་མཆོག་ལ་སྙན་སེང་ཞུ་སྐབས། ཁོང་རང་ཉིད་མགོན་པོ་གང་ཉིད་མཆོག་གི་རྩ་བའི་བཀའ་སློབ་དག་ཡང་ཡང་གསན་པ་དང་ལྗགས་རྩོམ་མཛད་པའི་ཕྱག་དེབ་མང་བོ་ཞིག་ཀློག་གི་ཡོད་ཅེས་གསུངས་སོང།

ཐེངས་འདིར་ཁ་སྔོན་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་རྒྱ་གར་དང་ཉིའུ་ཛི་ལན་དའི་རུ་ཁག་བར་བཞུགས་སྒར་ཉེ་འཁྲིས་སུ་ཆགས་པའི་དབྱུག་རྩེད་རྩེད་ཐང་དུ་རྩེད་འགྲན་གྱིས་རྒྱ་གར་ལ་རྒྱལ་ཁ་ཐོབ་ཡོད་ལ། ཚེས་ཉི་ཤུ་རྩ་བརྒྱད་ཉིན་སླར་ཡང་ཉིའུ་ཛི་ལན་དའི་དང་ཨོསི་ཀྲི་ལི་ཡའི་རུ་ཁག་གཉིས་བར་རྩེད་འགྲན་གནང་རྒྱུ་རེད། དེ་རིང་གོང་ས་མཆོག་ལ་མཇལ་ཁ་ཞུ་མཁན་གྱི་ཁོངས་ནས་ཉིའུ་ཛི་ལན་དའི་རུ་ཁག་གི་རྩེད་འགྲན་པ་རཱ་ཆིན་རཱ་ཝིན་ཌ་ར་ལགས་ནི་ད་ལོའི་རྒྱལ་སྤྱིའི་དབྱུག་རྩེད་སྤོ་ལོའི་འགྲན་བསྡུར་ནང་ཐེངས་དང་པོ་མཉམ་ཞུགས་ཀྱིས་ཁོང་ལ་རྒྱལ་སྤྱིའི་ཁྲོད་བསྔགས་བརྗོད་དང་ཡི་རངས་བྱེད་མཁན་མང་བོ་ཞིག་ཡོད་པ་རེད་ལ། ཁོང་གི་མིང་རཱ་ཆིན་ནི་རྒྱ་གར་གྱི་དབྱུག་རྩེད་པ་གྲགས་ཆེན་ར་ཧུལ་དྲ་ཝིཌ་དང་ས་ཆིན་ཏེན་ཌུལ་ཀར་གཉིས་ཀྱི་མིང་ལས་བསྡུས་པ་ཆགས་ཀྱི་ཡོད་ལ་ཁོང་གིས་དེ་རིང་གོང་ས་མཆོག་ལ་མཇལ་ཁ་ཞུ་བའི་མྱོང་ཚོར་སྐོར་གསུངས་དོན། ངས་གོང་ས་མཆོག་གི་མཚན་སྙན་དང་རླབས་ཆེན་གྱི་ཕྱག་ལས་དེ་དག་སྔ་ས་ནས་གོ་མྱོང། དེ་རིང་གོང་ས་མཆོག་དངོས་སུ་མཇལ་རྒྱུ་བྱུང་བ་དེར་དགའ་སྤྲོ་དཔེ་མེད་ཅིག་བྱུང་ཅེས་འགྲེལ་བརྗོད་གནང་བྱུང་ཡང་དབྱུག་རྩེད་པ། ཇི་མི་ནི་ཤམ་ལགས་ཀྱིས། དེ་རིང་བཞུགས་སྒར་ཁུལ་གྱི་གནམ་གཤིས་ཧ་ཅང་ཡག་པོ་ཡོད་པའི་ཁར་གོང་ས་མཆོག་ལ་མཇལ་ཁ་ཞུ་རྒྱུ་བྱུང་བ་དེ་ཧ་ཅང་དགའ་ཚོར་ཆེན་པོ་བྱུང་ཞེས་འགྲེལ་བརྗོད་གནང་བྱུང། གཞི་རྩའི་དབྱུག་རྩེད་སྤོ་ལོ་ནི་རྒྱ་གར་དང་ཉེ་འཁྲིས་ཀྱི་ཁྱིམ་མཚེས་རྒྱལ་ཁབ་ཁག་ཏུ་དར་ཁྱབ་ཆེ་ཞིང་དབྱུག་རྩེད་པ་རྣམས་ནི་ཆེས་དགའ་མོས་བྱེད་ཡུལ་ཞིག་ཏུ་གྱུར་ཡོད་ལ། དཔེར་ན་རྒྱ་གར་གྱི་དབྱུག་རྩེད་པ་གྲགས་ཅན་ས་ཆིན་ཊེན་ཌུལ་ཀར་ནི་རྒྱ་གར་བ་ཚོས་ལྷ་ནང་བཞིན་བཀུར་གི་ཡོད་པ་རེད། ད་བར་རྒྱལ་སྤྱིའི་དབྱུག་རྩེད་འགྲན་བསྡུར་ཁྲོད་རྒྱ་གར་རྒྱལ་ཁབ་ལ་ཐེངས་གཉིས་རྒྱལ་ཁ་ཐོབ་ཡོད་པ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་གྱ་གསུམ་ལོར་རུ་དཔོན་ཀ་པིལ་ཌེ་ཝུ་དང་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར་རུ་དཔོན། MS། དྷོ་ནི་གཉིས་ཀྱི་སྐབས་ཡིན་པ་རེད། རྡ་སྟེང་བོད་ཕྲུག་ཁྱིམ་སྡེ་དབུ་བརྙེས་ནས་ལོ་དྲུག་ཅུ་རེ་གསུམ་འཁོར་བའི་དུས་ཆེན་མཛད་སྒོའི་ཐོག་ཆེད་ཕེབས་གནང་བའི་སྐུ་མགྲོན་གཙོ་བོ་སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རིན་པོ་ཆེ་མཆོག་དང་དམིགས་བསལ་སྐུ་མགྲོན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཚབ་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་བཅས་ཕེབས་ནས་གལ་ཆེའི་གསུང་བཤད་གནང་ཡོད་པ་རེད། ཟླ་བ་འདིའི་ཚེས་ཉི་ཤུ་རྩ་གསུམ་ཉིན་གོང་ཞུས་མཛད་སྒོ་དེའི་སྟེང་སྐུ་མགྲོན་གཙོ་བོ་སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རིན་པོ་ཆེ་མཆོག་གིས་བཀའ་སློབ་གནང་ཡོད། དེ་བཞིན་ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་རྒྱ་ནག་གཞུང་ནས་བོད་ནང་གི་བོད་མི་རྣམས་ལ་དམ་དྲག་སྔར་ལས་ཤུགས་ཆེ་རུ་བཏང་ནས

རྣམ་རྒྱལ་མཆོག་གྲུབ་ལགས་ལ་བཅར་འདྲི་དང་གནས་ཚུལ་ཕྱོགས་བསྡུས་ཞུས་པར་གསན་རོགས་གནང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྤྱི་ཟླ་དགུ་བའི་ཚེས་ཉེར་དགུ་ནས་སྤྱི་ཟླ་བཅུ་བའི་ཚེས་ཉེར་བཞི་བར་སྦར་ཟིལ་དང་ཀོ་ལོམ་སྦི་ཡ། མེག་སི་ཀོ་དང་ཨ་རི་བཅས་སུ་གཞུང་འབྲེལ་གྱི་ཕྱོགས་ཕེབས་གནང་བཞིན་ཡོད་པ་ལྟར། རྒྱལ་ཁབ་སོ་སོའི་གཞུང་འབྲེལ་གྱི་སྲིད་དོན་མི་སྣ་དང་གྲོས་ཚོགས་ཀྱི་འཐུས་མི། སློབ་གྲྭ་ཆེན་མོ་དག་གི་དགེ་སློབ་དག་ལ་བོད་དོན་སྐོར་གྱི་གཏམ་བཤད་གནང་ཞིང་ཟླ་འདིའི་སྤྱི་ཚེས་ཉེར་བཞི་ཉིན་ནམ་མཛད་འཆར་མཐའ་མ་དེར་སྲིད་སྐྱོང་མཆོག་གིས་ཨི་ཐི་ཀ་གྲོང་ཁྱེར་ནང་ཆེད་ཕེབས་རྗེས་བོད་རིགས་སྤྱི་མཐུན་ཚོགས་པའི་འཐུས་མི་དང་མཇལ་འཕྲད་དང། གྲོང་ཁྱེར་དེའི་ནང་གསར་དུ་བྱུང་བའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་འབྲེལ་གྱི་དཔེ་མཛོད་ཁང་དང་ཤེས་ནོར་བསྟི་གནས་ཁང་ལ་འཚམས་གཟིགས་སུ་ཕེབས་ཏེ་ཐེངས་འདིའི་ཕྱོགས་བསྐྱོད་ཀྱི་མཛད་འཕྲིན་མཐའ་མ་དེ་བསྐྱངས་པ་རེད། གནས་ཚུལ་དེའི་སྐོར་ནས་བོད་ཀྱི་བྱང་ཨ་རིའི་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་ལ་སྲིད་སྐྱོང་མཆོག་གིས་ཐེངས་འདིའི་གཞུང་དོན་ཕྱོགས་ཕེབས་དང་ཕྱོགས་བསྐྱོད་སྐབས་སུ་སྲིད་སྐྱོང་མཆོག་གིས་བོད་དོན་གྱི་ལས་དོན་གཙོ་བོ་ཅི་ཞིག་འགྲུབ་ཡོད་པའི་སྐོར་ནས་བཅར་འདྲི་བྱེད་སྐབས་ཁོང་གིས་གསུངས་དོན། བ་དེ་སྲིད་སྐྱོང་མཆོག་དེ་ཨ་རིར་ཕེབས་ཏེ་ཨ་ནི་བྱེད་ཀྱིན་ང་རང་ཚོ་བོད་དོན་ཐོག་ལ་ཡང་ད་ལྟ་ཁྲིམས་འཆར་ཡོད་འདི་ཐོག་ལ་ཡང་དང་དམིགས་བསལ་གྱི་ཡང་ཞུ་སྐུལ་བྱས་ད་ཅིག་ཁྲིམས་འཆར་དེ་གཏན་འབེབས་ཡོང་ཐོག་ལ་ཡང་བསྐང་དེ་མཇལ་འཕྲད་གནང་ཡས་རེད། དེ་ལྟ་ཡིན་དུས་ད་ལན་ཕྱག་ལས་ཡ་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་གསར་བ་མང་པོ་ཅིག་གི་དེ་ལ་ཡ་རྒྱབ་སྐྱོར་དང་དེ་ག་ནང་བཞིན་ད་ཚོགས་གཙོ་ཟུར་པ་ལྕམ་སྐུ་པེ་ལོ་སི་དེ་ག་ནང་བཞིན་བོད་དོན་ཐོག་ལ་ཡ་ད་དུས་རྒྱུན་དུས་ནས་ངོ་ནས་ཆེ་ཁག་སང་ལམ་དག་གིས་རྒྱབ་སྐྱོར་གནང་དེ་ངས་ཇེམ་སི་མ་ཁའོ་རྣམ་གཉིས་བཅས་ནས་ད་ལན་ད་ཁས་ལེན་བྱེད་ཆེད་གང་མྱུར་ཁྲིམས་འཆར་དེ་གཏན་འབེབས་བྱས་གང་ལ་ཡ་ཁས་ལེན་གནང་སོང་དེ་ག་ནང་བཞིན་ད་མྱུར་དུ་གྲུབ་འབྲས་ཐོན་ཡོད་ཀྱི་ང་ཚོས་རེ་བ་ཞུ་གི་ཡོད་དེ་ག་ནང་བཞིན་ཨ་ནི་སྲིད་སྐྱོང་མཆོག་གིས་ད་ལན་དེ་ད་ཅིག་དུས་རྒྱུན་དུ་ནས་ཨ་འདས་གཞུང་དོན་ཕྱོགས་སྐྱོད་ཕེབས་པའི་སྐབས་ལ་ཡང་ད་ཅིག་ཟམ་ཆུ་དང་སྟབས་བསྟུན་བྱས་ནས་བོད་སྤྱི་མཐུན་ཚོགས་པ་ཁག་ལ་ཉེ་བའི་གི་འབད་བརྩོན་བྱེད་ན་དགོས་རེད་ཨ་ད་ལན་གི་དེ་ད་བོད་རིགས་སྤྱི་མཐུན་ཚོགས་པ་ཁག་གི་ལ་ཡང་དེ་འདྲ་ཞིག་བང་བསྒྲིགས་ཡིན་དུས་ད་ད་རིང་དེ་ཨ་མེས་ནས་མ་ཐོན་བྱས་ཨེ་ཐི་ཀ་ལ་ད་ཉིན་མཐའ་མ་ཆགས་བསྡད་ཡོད་ཨ་ད་ས་གནས་ག་བ་ལ་ཕེབས་སོང་ན་ད་མི་མང་ཚོ་གོ་ངོ་ཅོག་ནས་དངོས་གནས་ཅིག་ད་འདས་གི་བཀའ་ཤག་གི་ཕྱག་ལས་གནང་སྟངས་གང་ལ་ཡང་ད་ཅིག་བསྔགས་བརྗོད་ཞུས་ཀྱི་འདུག་དེ་ནང་བཞིན་མི་མང་ནང་ནས་དོ་སྣང་ཞེ་དྲག་ཅིག་གནང་གི་འདུག་དེ་ཡིན་དུས་སྤྱི་ཡོངས་ཀྱི་ཡག་ཐག་ཆོད་བྱུང་སོང་ཅིག་བྱས་ཞུ་ཡི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཐེངས་འདིའི་ཕྱོགས་སྐྱོད་སྐབས་སུ། ལྷོ་ཨ་མེ་རི་ཀའི་རྒྱལ་ཁབ་ཆེ་ཁག་དང་གཞན་མེ་སི་ཀོ་བཅས་སུ་གཞུང་དོན་འཚམས་གཟིགས་ལེགས་པར་གྲུབ་ནས། ཕྱི་ཚེས་བཅུ་གཉིས་ཉིན་ཨ་མེ་རི་ཀའི་མངའ་སྡེ་ཁ་ལི་ཕོར་ནི་ཡ་དང། ཕྱི་ཚེས་བཅུ་གསུམ་ཉིན་ཨ་མེ་རི་ཀའི་ཉིའུ་མེ་སི་ཀོའི་མངའ་སྡེའི་ཁུལ་གྱི་མི་མང་ལ་གསུང་བཤད་སོགས་གནང་བ་རེད། དེ་ནས་ཕྱི་ཚེས་བཅུ་དྲུག་ཉིན་ཨ་རིའི་རྒྱལ་ས་ཝ་ཤིན་ཏོན་དུ་ཉིན་ཤས་རིང་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་དང་ཕྱི་སྲིད་ལས་ཁུངས་དང་ཕོ་བྲང་དཀར་པོ་བཅས་ཀྱི་གཞུང་འབྲེལ་མི་སྣ་དང་མཇལ་འཕྲད། གསར་འགྱུར་བརྒྱུད་ལམ་ཁག་དང་གཙུག་ལག་སློབ་གྲྭ་ཆེན་མོ་ཁག་ཏུ་གསུང་བཤད་དང་དྲི་བ་དྲིས་ལན། ཕྱི་ཚེས་བཅུ་བདུན་ཉིན་ཨ་རིའི་རོ་སྦིན་ཚོགས་ཁང་གི་ནང་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གསེར་གྱི་གཟེངས་རྟགས་ཕུལ་ནས་ལོ་ངོ་བཅུ་དྲུག་འཁོར་བའི་དུས་དྲན་མཛད་སྒོར་མཉམ་ཞུགས་ཀྱིས་གསུང་བཤད་གནང་བ་ལ། ཕྱི་ཚེས་བཅོ་བརྒྱད་ཉིན་ཨ་མི་རི་ཀའི་རྒྱལ་སར་ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སུ་བོད་དོན་གཏམ་བཤད་དང། ཕྱི་ཚེས་བཅོ་དགུ་ཉིན་ཇོར་ཇི་མེ་སོན་གཙུག་ལག་སློབ་གྲྭ་ཆེན་མོར་བོད་དོན་གཏམ་བཤད་གནང་རྗེས་ཕྱི་ཚེས་ཉི་ཤུ་ཉིན་ནས་གྲོང་ཁྱེར་ཉིའུ་ཡོག་སོགས་ཨ་མེ་རི་ཁའི་ས་གནས་ཁག་ཏུ་ཕྱོགས་ཕེབས་ཀྱིས་ཕྱི་ཚེས་ཉེར་བཞི་བར་འཚམས་གཟིགས་དང་གསུང་བཤད་གནང་བ་རེད། སྲིད་སྐྱོང་མཆོག་གིས་ས་གནས་གང་སར་གསུང་བཤད་གནང་སྐབས་སུ། རྒྱ་ནག་གཞུང་གིས་ང་ཚོའི་བོད་མི་རིགས་ཀྱི་ངོ་བོ་རྩ་མེད་གཏོང་བའི་ཆེད་དུ། བོད་ཀྱི་བྱིས་པ་ས་ཡ་གཅིག་ཙམ་བཅའ་སྡོད་སློབ་གྲྭའི་ནང་བཅུག་སྟེ་རྒྱ་བསྒྱུར་གྱི་སྲིད་ཇུས་ལག་བསྟར་སྤེལ་བཞིན་པ་དང། བོད་ཀྱི་སློབ་གྲྭ་ཁག་ཏུ་བོད་ཡིག་སློབ་ཁྲིད་མེད་པ་བཟོ་བཞིན་པ། ཐ་ན་རྒྱ་གཞུང་གིས་བོད་ཀྱི་ས་ཁུལ་ཚང་མའི་ནང་ས་མིང་ལ་འགྱུར་བ་བཏང་སྟེ་རྒྱ་མིང་གསར་པ་འདོགས་བཞིན་པ། ཉེ་ཆར་དབྱིན་སྐད་དུ་བོད་ལ Tibet ཟེར་བ་ནས་ཞི་ཙང་ཟེར་བར་བསྒྱུར་བ་སོགས་ངོ་སྤྲོད་དང། རྒྱལ་སྤྱིའི་གསར་འགོད་པ་རྣམས་ཀྱིས་འཚེ་བ་དང་དམག་འཁྲུག་གི་གནས་ཚུལ་གཅིག་པུ་མ་ཡིན་པར། དྲག་གནོན་འོག་དཀའ་སྡུག་མྱོང་བཞིན་པའི་ཡུལ་ལུང་དང་ཞི་བའི་མི་སེར་རྣམས་ཀྱི་གནས་ཚུལ་ཐད་དོ་སྣང་གནང་དགོས་པའི་འབོད་སྐུལ་དང། བོད་དེ་འཛམ་གླིང་སྤྱིའི་སའི་ཆགས་བབ་དང་ཐབས་ཇུས་གང་གི་ཆ་ནས་ཀྱང་གལ་གནད་ཆེན་པོ་ཡིན་པའི་སྐོར་གསུངས་ཏེ། བོད་ཀྱི་ས་ཁྱོན་དེ་སྤྱི་ལེ་ཡི་གྲུ་བཞི་མ་ས་ཡ་གཉིས་དང་ཕྱེད་ཀ་ལྷག་ཡོད་པ་དང་བོད་མཐོ་སྒང་དེ་འཛམ་གླིང་གི་ཡང་ཐོག་དང་ཨེ་ཤི་ཡའི་རྒྱལ་ཁབ་ཁག་གི་ཆུའི་འབྱུང་ཁུངས་འཛམ་གླིང་གི་སྣེ་གསུམ་པ་ཞེས་སོགས་སུ་འབོད་ཀྱི་ཡོད་པ། བོད་མཐོ་སྒང་གི་ཁོར་ཡུག་གི་གནད་དོན་སོགས་ངོ་སྤྲོད་དང་གསུང་བཤད་རིམ་པར་གནང་ནས་ཐེངས་འདིའི་མཛད་འཆར་ཁག་ལེགས་པར་གྲུབ་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་བོད་མི་ཚང་མས་འགན་འཁུར་བའི་ཐོག་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་བརྒྱུད་རིམ་དེ་བེད་སྤྱོད་གཏོང་ཐུབ་ན་གྲུབ་འབྲས་ཆེན་པོ་ཞིག་ཐོན་ཐུབ་པའི་རེ་བ་དང་གོ་སྐབས་ཡོད་ཅེས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པས་འགྲེལ་བརྗོད་གནང་ཡོད་པའི་ཐད། འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་ལོ་སྦིས་ཀྱིས་གནས་ཚུལ་བཏང་བར་གསན་རོགས་གནང། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་འགྲོ་བ་མིའི་ཐོབ་ཐང་ཆེད་མཁས་བ་དང་རྟོག་ཞིབ་པ་གྱི་སྡེ་ཚན་ཟུར་འཛུགས་ཀྱིས། མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་བརྒྱུད་རིམ་ཟེར་བ་བརྒྱུད་དེ། འགྲོ་བ་མིའི་ཐོབ་ཐང་གི་གནད་དོན་དམིགས་བསལ་ཅན་དང་ཡུལ་ལུང་བྱེ་བྲག་པ་གྱི་གནས་ཚུལ་སྙན་འབུལ་དང་ལམ་སྟོན་གྱི་བརྒྱུད་ལམ་ཟིག་བཟོས་ཡོད་པ་དེས། ད་ལྟའི་ཆ་ལ་རྒྱ་ནག་གཞུང་གི་སྟངས་འཛིན་དང་ཤུགས་རྐྱེན་མེད་པ་གྱི་བརྒྱུད་ལམ་ཡག་ཤོས་ཟིག་ཆགས་ཡོད་པར་བརྟེན། སྤྱི་ཟླ་བཅུ་བ་གྱི་ཚེས་པ་ཉེར་བཞི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཉིན་མོ་སྲུང་བརྩི་གི་ཚུལ་དུ། བཞུགས་སྒར་དུ་ཆགས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས། བོད་ཡིག་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་བརྒྱུད་རིམ་ཟེར་བ་གྱི་དེབ་ཆུང་ཟིག་ཕབ་སྒྱུར་འགྲེམས་སྤེལ་གནང་ཡོད་ཅིང། ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་མ་འོད་ཟེར་ལགས་ནས། བོད་མི་ཚང་མས་འགན་འཁུར་བ་གྱི་ཐོག་ནས་དམིགས་བསལ་བརྒྱུད་རིམ་འདི་བེད་སྤྱོད་ཡག་པོ་གཏང་ཐུབ་ན། གྲུབ་འབྲས་ཆེན་པོ་ཞིག་འཐོན་ཐུབ་པ་གི་རེ་བ་དང་གོ་སྐབས་ཡོད་པས། སྒྱུར་དེབ་འདི་བཏོན་པ་ཡིན་ཞེས་འགྲེལ་བརྗོད་གནང་གི་འདུག། ནུས་པ་ཡིན་པ་ན་ཞེ་པོ་གི་ཚད་ཁ་ཆེན་པོ་ཡོད་ར། དེ་མ་ཡིན་པའི་ང་རང་ཚོ་གི་བོད་པའི་བོད་མི་སྒྲིག་འཛུགས་གཙོས་པའི་བོད་མི་ཚང་མ་གི་འགན་འཁྱེར་བའི་སྒང་ནས་དེ་གི་བརྒྱུད་ལམ་དེ་བེད་སྤྱོད་བཏང་པ་ཡིན་ན་ཏན་ཏན་གི་དེ་སྒང་ནས་ང་ཚོ་གྲུབ་འབྲས་ཆེན་པོ་ཐོན་ཡག་གི་རེ་བ་ཅིག་ཡོད་རེད་ལ་གོ་སྐབས་ཏན་ཏན་ཡོད་རེད་བསམ་པོ་འདུག་བྱས་ཙང་ང་ཚོ་གི་སྒྱུར་དེབ་དེ་བཏོན་དགོས་ཡག་གི་རྒྱུ་མཚན་ཧོ་རོ། ང་ཚོ་ལ་ཡག་དེ་འདྲའི་རྒྱལ་སྤྱིའི་མཉམ་འབྲེལ་རྒྱལ་ཚོགས་གི་བརྒྱུད་ལམ་ཅིག་ལ་ཡག་ང་ཚོ་དེ་འདྲའི་གོ་སྐབས་ཅིག་འཚོལ་ས་ཅིག་འདུག། བྱས་ཙང་དེ་སྒང་ནས་གང་ཐུབ་ཐུབ་ཅིག་ནས་ཤུགས་རྒྱག་དགོས་ཡག་དེ་གལ་ཆེན་པོ་རེད་ཤག་སེ་ཨནི་ད་དེ་འདྲ་པོ་ཅིག་ཆགས་འགྲོ་གི་ད། ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་ཕུར་བུ་སྒྲོལ་མ་ལགས་ནས། ཉེ་ལམ་བོད་ནང་དགེ་བཤེས་བསོད་ནམས་རྒྱ་མཚོ་ལགས་གློད་གྲོལ་སྐབས་ཀྱི་གནས་སྟངས་སོགས་ཀྱིས་མཚོན། ཕྱི་རྒྱལ་དུ་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་བརྒྱུད་རིམ་འདི་བེད་སྤྱོད་བཏང་སྟེ། བོད་ནང་གི་འགྲོ་བ་མིའི་ཐོབ་ཐང་སྐོར་སོགས་སྙན་སེང་ཡིག་འབྲེལ་གནང་ཐུབ་པ་དེས། རྒྱ་ནག་གཞུང་ལ་མཉམ་འབྲེལ་རྒྱལ་ཚོགས་ཀྱིས་གནོན་ཤུགས་ཆེན་པོ་ཟིག་ཡོང་བསྡད་པར་མཐོང་གི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ཡིན་ནས་ཀྱང་ཁོ་རང་དེ་བཞིན་བཙོན་ཁང་ནས་གློད་གྲོལ་བཏང་བ་ཙམ་གྱིས་འདི་ང་ཚོའི་གསལ་བོ་དེ་ཡིག་ལན་འདི་གར་ཆགས་པ་མིན་ན་མཉམ་འབྲེལ་རྒྱལ་ཚོགས་ཀྱིས་བོད་ནང་ལ་ཡོད་པའི་དཀའ་ངལ་འཕྲད་པའི་དེ་ཚོ་ལ་མཉམ་འབྲེལ་རྒྱལ་ཚོགས་ཀྱིས་དེ་བཞིན་རོགས་རམ་བྱེད་བ་དང་དེ་འདྲ་ཞིག་ཁོང་ཚོས་ཡིག་འབྲེལ་གྱི་འབྲེལ་བ་དེ་ནི་དེ་བཞིན་ཐབས་དེ་བཞིན་སྟོན་བྱེད་དེ་ཕན་ཐོགས་རེད་ལ་ནུས་བ་མི་འདྲ་ཀྱང་ཡིན་ནས་ཀྱང་རྒྱ་ནག་ལ་གནོན་ཤུགས་ཆེན་པོ་ཞིག་ཡོང་དང་ཡོང་བཞིན་པ་རེད་བསམ་གྱི་འདུག། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས་མང་བོ་གི་ཐོག་རྒྱ་ནག་གཞུང་ལ་དབང་ཤུགས་ཆེ་དྲགས་པ་དང། རྒྱ་ནག་ལ་སྐྱོན་བརྗོད་བྱས་མ་ཐག་རྒྱ་ནག་གི་ནང་སྲིད་ལ་ཐེ་བྱུས་བྱེད་བཞིན་པ་སོགས་ཀྱི་ཉེས་འཛུགས་ཀྱིས། རྒྱ་ནག་གི་ངན་བྱུས་དེ་ཐེར་འདོན་བྱེད་དུ་ཁག་པོ་ཆགས་ཡོད་ནའང། དམིགས་བསལ་བརྒྱུད་རིམ་གྱི་སྙན་ཐོ་ལ་རྒྱ་ནག་གིས་ལན་འདེབས་ཚད་ལྡན་བྱེད་དུ་མི་ཐུབ་པ་མ་ཟད། རྒྱ་ནག་གི་སྐྱོན་མཚང་མང་བོ་ཟིག་སྔོག་ཐུབ་ཡོད་པས། མཉམ་འབྲེལ་རྒྱལ་ཚོགས་ཀྱི་ཁྱབ་ཁོངས་སུ་ད་ཆ་རྒྱ་ནག་གཞུང་གི་སྟངས་འཛིན་འོག་ག་མ་ཚུད་པ་དེ་དམིགས་བསལ་བརྒྱུད་རིམ་འདི་རེད་འདུག་ཅེས། ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་མ་འོད་ཟེར་ལགས་ནས་འགྲེལ་བརྗོད་གནང་གི་འདུག། མཉམ་འབྲེལ་དམིགས་བསལ་བརྒྱུད་རིམ་གྱི་ངོ་དེབ་ནི་རྒྱ་ནག་གི་མཚང་འབྲུ་མང་པོ་ཞིག་བྲུས་བཞག་པ་སྟེ་ཁོང་ཚོས་དེ་ལ་དཔག་པའི་ལྟར་ལན་འདེབས་བྱེད་ཐུབ་མེད་པ་དང་ཁོང་ཚོ་ལ་དེ་ལ་དཔག་པའི་གནོངས་ཡོད་པ་དེ་གསལ་བོ་ཞིག་ཆགས་བསྡད་ཡོད་རེད། ཡིན་ནའི་ལ་དེ་མ་ཡིན་པའི་བརྒྱུད་རིམ་གཞན་པ་མང་པོ་ནང་ལོགས་ལ་རྒྱ་ནག་གིས་ཨ་ནི་གང་དེ་རྒྱ་ནག་གི་སྐུ་ཚབ་དང་དེ་ནས་དེ་གི་དབང་ཤུགས་དེ་ཤུགས་ཆེན་པོ་ཆགས་བསྡད་ཙང་ཨ་ནི་ཁོང་ཚོས་ག་ལ་གང་ཙམ་ད་ཅིག་ག་ལ་བར་དེ་གི

མི་སྒེར་བ་དང་རང་དབང་ལྡན་པ་གི་ཆེད་མཁས་པ་ལས་དོན་ཚོགས་ཆུང་སོགས་སྣ་ཚོགས་ཤིག་འདུས་ཡོད་ནའང། ཁོ་ཚོ་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་བྱེད་པར་ངོས་འཛིན་དང་གླ་ཆ་ཕུལ་སྲོལ་སོགས་མེད་པར་བརྟེན་གནོན་ཤུགས་མེད་པར་རང་དབང་ལྡན་པ་གི་སྒོ་ནས་སྙན་ཐོ་ཕུལ་ཐུབ་ཀྱི་ཡོད་ཁར། ཁོ་ཚོའི་སྙན་ཐོ་ལ་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་ཆ་འཇོག་རྟོག་ཞིབ་ཟབ་མོ་བྱ་རྒྱུའི་ལམ་སྲོལ་ཀྱང་བཟོས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་ཕྱག་མོ་མཚོ་ཡིན་ཞུ་ནས་མུ་མཐུད་དུ་གསར་འགྱུར་ཞུ་རྒྱུ། གོང་ས་མཆོག་དང་བོད་ནང་གི་ཛ་དྲག་གནས་སྟངས་སྐོར་གྱི་སྙན་ཐོ་ཞིག་ཉི་ཧོང་སྐད་དུ་འགྲེམས་སྤེལ་གནང་འདུག་དེ་ཡང་བོད་དོན་ལྟེ་གནས་ཁང་དང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁུངས་བོད་དོན་དྲང་བདེན་ལྟེ་གནས་ཁང་བཅས་མཉམ་འབྲེལ་གྱིས་འགྲེམས་སྤེལ་བྱས་པའི་བོད་དང་གོང་ས་ཏཱ་ལའི་བླ་མ་ཡང་སྲིད་ཀྱི་ས་ཁམས་ཆབ་སྲིད་ཅེས་པ་དང

ངན་སེམས་ཅན་གྱི་སྲིད་ཇུས་ལག་བསྟར་བྱེད་བཞིན་ཡོད་པ་གསུངས་ནས་ཁོང་གིས་ཐེངས་འདིའི་གསར་འགོད་གསལ་བསྒྲགས་ཀྱི་དམིགས་ཡུལ་གཙོ་བོ་ནི་རྒྱ་ནག་གཞུང་གི་དྲག་གནོན་འོག་བོད་ནང་གི་ཛ་དྲག་གནས་སྟངས་སྐོར་གསར་འགོད་པ་དང་བོད་དོན་རྒྱབ་སྐྱོར་བ་ཉི་ཧོང་མི་མང་ལ་གསལ་བཤད་བྱེད་རྒྱུ་ཡིན་པས་ཚོགས་བཅར་བ་རྣམས་ནས་རྒྱ་ནག་གཞུང་ལ་བོད་ཀྱི་ཆོས་དང་རིག་གཞུང་རྩ་མེད་བཟོ་རྒྱུ་དང་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་ཁག་ཏུ་བོད་ཕྲུག་བཙན་འཇུག་བྱེད་མཚམས་འཇོག་ཆེད་འབོད་སྐུལ་གནང་བའི་རེ་སྐུལ་བྱས་ཡོད་པ་རེད། རྒྱ་ནག་གིས་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་གི་གོ་གནས་ལས་གནས་དབྱུང་བཏང་ཡོད་པ་མ་ཟད་ཕྱི་འབྲེལ་བློན་ཆེན་ཟུར་བ་ཆིང་ཀང་གི་རྒྱལ་སྲིད་ཨུ་ཡོན་གྱི་གོ་གནས་ཀྱང་གནས་དབྱུང་བཏང་བ་གསལ་བསྒྲགས་བྱས་འདུག་ཕྱི་ཚེས་ཉི་ཤུ་རྩ་བཞི་ཉིན་རྒྱ་ནག་གཞུང་འབྲེལ་གསར་ལམ་དུ་གནས་ཚུལ་སྤེལ་བའི་ནང་གར་ཡོད་གསལ་བོ་མེད་པར་ཟླ་གཉིས་ཙམ་འགོར་བའི་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་གི་གོ་གནས་ལས་གནས་དབྱུང་བཏང་ཡོད་པ་མ་ཟད་དེ་དང་ཕྱོགས་མཚུངས་དེའི་སྔོན་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་གྱི་གོ་གནས་ནས་གནས་དབྱུང་བཏང་ཟིན་པའི་ཆིན་ཀང་གི་རྒྱལ་སྲིད་ཨུ་ཡོན་གྱི་གོ་གནས་དེ་ཡང་མེད་པར་བཏང་ཡོད་པ་རེད། གནས་ཚུལ་འདི་དག་ནི་རྒྱ་ནག་གཞུང་འབྲེལ་དབུས་བརྙན་འཕྲིན་ཁང་གིས་བསྒྲགས་ཡོད་ལ། རེས་གཟའ་མིག་དམར་ཉིན་རྒྱ་ནག་དབུས་བརྙན་འཕྲིན་ཁང་གི་གསར་འགྱུར་ནང་ད་རུང་བརྗོད་ན། རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ཚོགས་འདུ་ཐེངས་དྲུག་པའི་ཐོག་གོང་བརྗོད་རྒྱ་ནག་གི་དཔོན་རིགས་དེ་གཉིས་ཀྱི་གོ་གནས་གནས་དབྱུང་བཏང་བ་གཏན་འབེབས་བྱས་པའི་རྗེས་སུ

རྒྱ་ནག་ཕྱི་འབྲེལ་ལྷན་ཁང་དང་རྒྱལ་སྲུང་ལྷན་ཁང་གི་མགྲིན་ཚབ་པ་ཚོས་གནས་སྟངས་ཤེས་རྟོགས་མེད་ཚུལ་བརྗོད་ནས་གནས་ཚུལ་དེའི་སྐོར་ལན་འདེབས་ལས་གཡོལ་ཐབས་བྱེད་བཞིན་པ་རེད། དཀྱིལ་ཤར་ཡུལ་གྲུའི་ནང་དམག་འཁྲུག་གི་ཛ་དྲག་གནས་སྟངས་འོག་བདུན་ཕྲག་འདིར་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱིས་ཨ་རིའི་རྒྱལ་ས་ཝ་ཤིན་ཏོན་ནང་གཟིགས་སྐོར་དུ་ཡོང་རྒྱུ་རེད། དེང་སྐབས་ཨ་མི་རི་ཀ་དང་རྒྱ་ནག་གཉིས་བར་ཕྱི་སྲིད་འབྲེལ་ལམ་བརྒྱུད་ཐེངས་མང་འབྲེལ་བ་བྱས་ཡོད་ཀྱང་ཡུལ་གཉིས་བར་མ་མཐུན་པའི་རྩོད་རྙོག་ཡོད་པ་ཁག་སྟངས་འཛིན་བྱ་རྒྱུའི་ཐབས་ཤེས་བྱེད་བཞིན་ཡོད་རུང། དཀྱིལ་ཤར་ཡུལ་གྲུའི་ནང་དམག་འཁྲུག་གསར་བ་ཞིག་བྱུང་བ་དེས་ཡུལ་གྲུ་གཉིས་བར་མཉམ་འབྲེལ་ཇེ་ལེགས་གཏོང་བར་ཁག་པོ་ཡོད་པ་མངོན་གསལ་ཡིན་འདུག་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་ཡིས་ཟླ་བ་འདིའི་ཚེས་ཉི་ཤུ་རྩ་དྲུག་ནས་རྩ་བརྒྱད་ཉིན་གྲངས་གསུམ་རིང་ཝཱ་ཤིན་ཀྲུང་དུ་ཕེབས་ནས་ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནེ་སྦི་ལིན་ཁེན་དང་ཨ་རིའི་རྒྱལ་ཡོངས་སློབ་སྟོན་པ་ཇེ་ཁི་སཱ་ལེ་ཝིན་སོགས་དང་ཐུག་འཕྲད་བྱ་རྒྱུ་ཡིན་པའི་སྐོར་རེས་གཟའ་ཟླ་བའི་ཉིན་ཨ་རིའི་འབྲེལ་ཡོད་དཔོན་རིགས་ནས་གསར་འགོད་པ་ཚོར་གསུངས་འདུག་ཨ་རིའི་ངོས་ནས་ཨ་རི་དང་ཡོ་རུབ་མཐུན་ཚོགས་ཀྱིས་དྲག་སྤྱོད་ཚོགས་པར་ངོས་འཛིན་བྱས་པའི་ཧ་མ་སི་ཡིས་ཨི་ཟི་རལ་གྱི་ནང་བཙན་འཛུལ་བྱས་པའི་རྐྱེན་གྱིས་ད་རེས་ཀྱི་དཀྱིལ་ཤར་ཡུལ་གྲུའི་ནང་དམག་འཁྲུག་དེ་འགོ་བཙུགས་ཡོད་པའི་སྐོར་དང་མི་གྲངས་ཉིས་བརྒྱ་ཙམ་ཧ་མ་སི་གི་གཏའ་མིར་འཛིན་བཟུང་བྱས་པའི་དོན་རྐྱེན་སོགས་ཀྱི་སྐོར་གླེང་སློང་བྱེད་རྒྱུའི་འཆར་གཞི་ཡོད་འདུག་ཨ་རིས་ཨི་ཟི་རལ་ལ་རྒྱབ་སྐྱོར་ཤུགས་ཆེ་བྱེད་ཀྱི་ཡོད་རུང་རྒྱ་ནག་གིས་ཨི་ཟི་རལ་དང་ཧ་མ་སི་གཉིས་ཀ་ནས་མེ་མདའ་འཕེན་མཚམས་འཇོག་དགོས་པའི་འབོད་སྐུལ་བྱས་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་བསམ་བློ་དཔྱད་གཞིའི་ལེ་ཚན་ནང་དུ་སྲིད་དབང་སྒེར་གཅོད་བྱེད་བཞིན་པའི་རྒྱ་དམར་གཞུང་གིས་རིགས་རྒྱུད་རྩ་རྫོགས་དང་རིག་གཞུང་རྩ་གཏོར་འགྲོ་བ་མིའི་ཐོབ་ཐང་དང་ཆོས་ལུགས་དད་མོས་རང་དབང་སོགས་ཉིན་རེ་ལས་ཉིན་རེར་རྩིས་མེད་རྡོག་རོལ་གཏོང་བཞིན་ཡོད་པར་བརྟེན་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཚོགས་མིའི་རྒྱལ་ཁབ་ལ་འདུག་རྒྱུའི་འོས་བབ་མེད་པའི་སྐོར་དང་འབྲེལ་ནས་བཅའ་ཁྲིམས་ཉམས་ཞིབ་པ་ག་བཙུན་བླ་མ་སྐྱབས་ཀྱིས་བསམ་ཚུལ་བཏོན་པར་གསན་རོགས་གནང། ཐོག་མར་འདི་ནས་ཉན་མཁན་རྣམ་པ་ལྷན་རྒྱས་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཏུ་དེ་རིང་གི་ལེ་ཚན་གྱི་ནང། ད་ལོ་གི་ཟླ་བ་བཅུ་བ་གྱི་ཚེས་བཅུ་གྱི་ཉི་མ། རྒྱ་ནག་ཡང་བསྐྱར་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཚོགས་མིའི་རྒྱལ་ཁབ་ཀྱི་ནང་འདེམས་བཏང་ནོ། དེའི་སྐོར་དང་འབྲེལ་ལས་ད་དང་ཨེ་དོན་དག་ཁ་ཤས་སྒང་བསམ་ཚུལ་ཅིག་བཤད་ན་བསམ་གི། ད་སྤྱིར་བཏང་གི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཚོགས་མི་གི་རྒྱལ་ཁབ་ཟིག་འདེམས་དགོས་བཏང་ན། དངོས་ཡོད་ཀྱི་གནས་ཚུལ་ལྟར་ཡིན་ན་ཆོག་གི་ཡང་ན་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཡོངས་ཁྱབ་གསལ་བསྒྲགས་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་རྩ་འཛིན་ཁྲིམས་ཡིག། དེ་དང་འབྲེལ་ཡོད་ཀྱི་ཁྲིམས་དང་སྒྲིག་གཞི། ཚང་མ་དང་བསྟུན་ནས་སོང་ན། རྒྱལ་ཁབ་དེ་ན་མི་དམངས་ལ་དངོས་གནས་དྲང་གནས་ཀྱི་འགྲོ་བ་མིའི་ཐོབ་ཐང་ར་ཆོས་ལུགས་དད་མོས་རང་དབང་དྲང་བདེན་དང་འདྲ་མཉམ་ལ་སོགས་པའི་ཁྲིམས་ཀྱི་དབང་སྒྱུར་ལ་སོགས་པའི་ཐོབ་ཐང་ཆ་ཚང་ཞིག་ཡོད་པ་ཡིན་ན། མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཚོགས་མི་གི་བྱ་བ་ཡོང་རྒྱུ་གི་ད་ཆ་རྐྱེན་དེ་ཚང་གི་ཡོད་རེད། ད་ཡིན་ན་ཡང་རྒྱ་ནག་ལྟ་བུ། རྒྱལ་སྤྱི་གི་སྟེང་གི་ད་འགྲོ་བ་མིའི་ཐོབ་ཐང་དང་ཆོས་ལུགས་དད་མོས་འགྲོ་བ་མི་གི་གཞི་རྩའི་ཐོབ་ཐང་ཚང་མ་རྩིས་མེད་རྡོག་རོལ་གཏོང་གོ་ནོ་གི་རྒྱལ་ཁབ་ཟིག་ཡིན་ན་ད་གཡོ་སྒྱུ་ཁྲམ་གསུམ་ལ་བརྟེན་ནས་དེ་དང་འགྲོ་བ་མིའི་ཐོབ་ཐང་གི་སྐྱིད་སྡུག་ཐག་གཅོད་ཡེ་ནོ་གི་ཚོགས་མི་གི་རྒྱལ་ཁབ་ནང་སླེབས་གོ་ནོ་འདི་སྤྱིར་བཏང་གི་བཤད་ལས་སོང་ན་ཧ་ཅང་གི་ད་དགོད་བྲོ་བ་ཟིག་ར་ཡིད་སྐྱོ་བ་གི་གནས་ཚུལ་ཟིག་རེད་དོན་དག་འདི་དངོས་གནས་དྲང་གནས་བཤད་ལས་སོང་ན་རྒྱ་ནག་གི་གཡོ་སྒྱུ་ཁྲམ་གསུམ་གི་དེ་དང་ནམ་རྒྱུན་གི་རྒྱ་དམར་གི་ན་ད་རྒྱལ་སྤྱི་གི་སྟེང་ང་དངུལ་གི་འགྲོ་སོང་བཏང་ངེ་དེ་དང་འདེམས་ཤོག་ཉོ་གོ་ནོ་དེ་བེད་སྤྱོད་བཏང་ངེ་ཐོབ་ནོ་ཡིན་ནོ་ད་ཧ་ཅང་གི་གསལ་བོ་རེད་དེ་རྒྱུ་མཚན་ཆི་རེད་ཟེར་ན་ད་རྒྱལ་ཁབ་བརྒྱ་ར་བཞི་བཅུ་ལྷག་ཟིག་གི་འདེམས་ཡོད་ནོ་དེ་ཚང་མ་རྒྱལ་སྤྱི་གི་ལམ་གཅིག་གི་ཐོག་ན་ད་ཅི་གང་ལ་གང་འཚམ་གི་ཁེ་བཟང་ལེན་གོ་ནོ་རྒྱལ་ཁབ་སྐྱོ་བོ་དེ་ཟོ་གི་འདེམས་ཡོད་ནོ་མ་གཏོགས་གི་དངོས་གནས་དྲང་གནས་གི་ཨ་རི་ལ་སོགས་པའི་འགྲོ་བ་མིའི་ཐོབ་ཐང་ཡོད་ས་ར་སྟོབས་ཆེན་གི་རྒྱལ་ཁབ་ཟིག་གི་གན་འདེམས་མེད་ནོ་ཡིན་ན་ད་ས་སེ་རྣམས་ཟེར། དེའི་རྒྱུ་མཚན་ཆི་རེད་ཟེར་ན་རྒྱ་ནག་ཡིན་ན་དེའི་ནང་དེ་འདེམས་དང་ནོ་གི་ཁྲོད་ནས་ཨ་རི་ལ་སོགས་པའི་ད་སྟོབས་ཆེན་གྱི་རྒྱལ་ཁབ་འགྲོ་བ་མིའི་ཐོབ་ཐང་ཡོད་ས་གི་རྒྱལ་ཁབ་ལྔ་བཅུ་ང་གཅིག་གི་ཡིན་ན་དེ་སྐྱོན་བརྗོད་བྱས་ཡོད་གི། དེའི་མི་ཚད་གི་ད་རུང་ཆི་ཟིག་རེད་ཟེར་ན། གཅིག་འགྲོ་བ་མིའི་ཐོབ་ཐང་དང་དྲང་བདེན་ན་དགའ་ནོ་གི་ད་ཅིག་དཔྱད་བརྗོད་པ་དང་སྲིད་དོན་པ། ཆབ་སྲིད་པ་ལ་སོགས་པའི་ད་རང་དབང་ང་དགའ་ནོ་དེ་མོ་མི་སྣ་མང་ང་ཟིག་གི་ཡང་དེའི་སྐོར་དེ་ཡིན་ན་ད་སྐྱོན་བརྗོད་ཡོད་ནོ་དེ་ཡིན་ན་ད་ཧ་ཅང་གི་མང་པོ་རེད། ད་ཐ་ན་རྒྱ་ནག་གི་ལོ་རྒྱུས་སྨྲ་བ་ཁ་ཤས་ཀྱི་ཆི་བཤད་གོ་གི་ཟེར་དང་ན་རྒྱ་ནག་འདི་ཡིན་ན་སྤྱིར་བཏང་གི་གི་ཁྲིམས་མཐུན་གི་གཞུང་ཟིག་མ་རེད། ཁྲིམས་མཐུན་གི་གཞུང་ཟིག་མིན་ནོ་དེའི་རྒྱུ་མཚན་ཆི་རེད་ཟེར་ན་རྒྱ་མི་རིགས་ཟེར་ན་ཆོག་གི་ཀྲུང་ཧྭ་མི་རིགས་ཟེར་ན་ཆོག་གི

འགྲོ་བ་མིའི་ཐོབ་ཐང་གི་གནས་ཚད་བརྟག་ཡོང་ན་ཆེས་སྡུག་ཤོས་ཀྱི་རྒྱལ་ཁབ་ཟིག་ཆགས་འདུག་ནོ་གི་ཆ། དེ་ཐོག་ཁི་གེ་ཁྲིམས་མཐུན་གི་རྒྱལ་ཁབ་ཟིག་མིན་ནོ་ཆ། འདི་མོ་ཕྱོགས་གང་ཐད་ནས་བརྟག་གི་ཡིན་ན། འགྲོ་བ་མིའི་ཐོབ་ཐང་གི་རྒྱལ་ཁབ་ཟིག་གི་ནང་འཇོག་རྒྱུ་གི་འོས་བབ་མེད་ནོ་དེ་ཐོག་ཏུ་ད་སྤྱི་ཡོངས་ནས་དྲང་བདེན་གི་ཆ་ནས་བྱས་སོང་ན་བརྟག་གི་གེ་མེད་གི་ཟེར་ནས་བརྟག་བྱ་ན་འགྲིག་གི། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བསམ་བློའི་དཔྱད་གཞིའི་ལེ་ཚན་དེ་ཡིན། མུ་མཐུད་ནས་དེ་རིང་གི་ལེ་ཚན་འདིར་གསན་རོགས་ཞུ། ད་དེ་འཕྲོ་ཡིན་ན་རྒྱ་ནག་འདི་ཆི་ཟིག་རེད་ཟེར་དང་ན་ཁྲིམས་མཐུན་གི་གཞུང་ཟིག་མིན་ནོ་ར་ཁི་གེ་ཡིན་ན་ད་རྒྱ་ནག་གི་གཞུང་གི་སློབ་དཔོན་ཟུར་པ་ཚེ་ཤ་ལྟ་བུ་མཚོན་བགྱིས་ན་རྒྱ་ནག་གི་གཞུང་འདི་ཡིན་ན་ནག་ཚོགས་གི་གཞུང་ཟིག་རེད་ཟེར་ནས་དེ་མོ་བཤད་གོ་གི་མོ་དེ་འཕྲོ་ཡིན་ན།

སོག་པོ་གི་ཡུལ་ལ་མཚོན་རྒྱུ་བགྱིས་ན་རྒྱ་རིགས་བསྒྱུར་རྒྱུ་གི་ད་ལེན་གི་དཔེ་ལས་ད་ཕལ་ཆེར་ཡིན་ན་ལེགས་འགྲུབ་བྱུང་གི་ཡོད་རེད། དེ་ལྟར་དེ་མཚུངས་ཀྱི་ཡིན་ན་ད་རྒྱ་གི་འོག་ན་ཡོད་ནོ་གི་མི་རིགས་བྱེ་བྲག་བོད་དང་སོག་པོ་དང་ཡུ་གུར་ལ་སོགས་པ་གཙོ་བྱས་པའི་མི་རིགས་ཚང་མ་མ་འོངས་པ་ན་ཡིན་ན་མན་ཇུ་མི་རིགས་ནང་བཞིན་ད་རྒྱ་གི་བསྒྱུར་རྒྱུ་གི་སྲིད་ཇུས་ངན་པ་དེ་འཛིན་གོ་ནོ་མི་ཚད་གི་ཡིན་ན། ཕྱི་ཚུལ་ནས་བལྟས་ན་ལྷོད་ནོ་ནང་ནས་བལྟས་ན་ཧ་ཅང་གི་དམ་དྲག་ཆེན་པོ་གི་ད་གྲངས་ཉུང་མི་རིགས་ཚང་མ་ཡིན་ན་ད་ཧ་ཅང་གི་དཀའ་ངལ་འཕྲད་གི་ཡོད་རེད། ད་ལྷག་པར་དུ་ཁ་སང་དེ་རིང་བོད་གི་དགོན་པ་ཟིག་གི་ནང་མཚོན་ནས་བརྗོད་རྒྱུ་ན། གུང་ཁྲན་ཏང་གི་ད་ཅིག་གསུང་རྩོམ་ར་ལྟ་གྲུབ་དེ་དག་གི་སྟེང་ན་ཅིག་ཁས་ལེན་འདྲ་མོ་མ་བྱས་པ་དེ་དང་ཡིན་ན་རང་གི་ཅིག་ཁ་འདོན་འདོན་རྒྱུ་ལ་སོགས་པ་ར་མེད་ནོ། དེ་འཕྲོ་ཡིན་ན་ད་དགོན་པ་གྲྭ་ཚང་ར་ཁྱིམ་ཚང་གི་སྒང་ར་གུང་ཁྲན་ཏང་གི་ཁྲག་གི་མདོག་ཁ་ཡིན་ནོ་གི་དར་ཆ་དེ་ཕྱར་རས། ད་གང་ལྟར་ཀྱང་ཆོས་ལུགས་དད་མོས་གི་ལ་ཀ་ནི་ར་ཆེས་རྩ་བའི་དད་པ་བྱེད་ས་ར་མེད་ནོ་དེས་ན་ཁ་སང་དེ་རིང་རྒྱ་ནག་གི་ད་སྤྱི་ཡོངས་ཀྱི་གནས་སྟངས་རེད། བོད་ལ་སོགས་པའི་ད་སྤྱི་ཡོངས་ཀྱི་གནས་སྟངས་ཟིག་ཆགས་འདུག་གི། དེའི་མི་ཚད་གི་ད་རུང་ཆི་རེད་ཟེར་དང་ན་ད་ཞི་ཅིན་ཕིང་གི་ཡིན་ན་ད་ནུབ་ཕྱོགས་མ་ར་ཉམས་གུད་ལ་སོང་བའི་ད་དང་ཤར་ཕྱོགས་ཡ་ར་བ་གི་ལངས་རྒྱུ་གི་སྲིད་ཇུས་དེ་བཟུང་བའི་ད་དང་ཁི་གེ་ཡིན་ན་ཨ་རི་གཙོ་བོ་བྱས་ནུབ་ཕྱོགས་གི་ད་སྟོབས་ཆེན་གི་རྒྱལ་ཁབ་བ་ཁ་གཏད་རྒྱག་ནོ་རྐྱེན་བྱས་ད་དང་ཁ་སང་དེ་རིང་ཡིན་ན་རྒྱ་ནག་གི་ནང་ཁུལ་གི་དཔལ་འབྱོར་ད་ཧ་ཅང་གི་ཉམས་གུད་ལ་འགྲོ་གི་འདུག། དེ་མི་ཚད་གི་ད་རུང་ཁུ་གེ་ཡིན་ན་རྒྱ་ནག་གི་སྤྱི་ཚོགས་ཡིན་ན་ད་དབུལ་ཕོངས་ལས་ཐར་སོང་བ་བཞིན་འཛམ་གླིང་བསྒྲགས་གི་ཡོད་རེད་དེ་དོན་གྱིས་བྱ་ལས་སོང་ན་ཞིན་ཧོ་ཉན་ཟེར་གོ་ནོ་རྒྱ་གི་ལོ་རྒྱུས་སྨྲ་བ་སྐད་གྲགས་ཅན་བཟོ་ནོ་དེ་ཆི་ཟིག་བཤད་གོ་གི་ཟེར་ན་ཁ་རྩང་དེ་རིང་རྒྱ་ནག་གི་ནང་ཁུལ་ན་ཟླ་བ་གཅིག་ལ་རྒྱ་མི་སྒོར་མོ་སྟོང་ཕྲག་གཅིག་མ་གཏོགས་ཡོང་སྒོ་མེད་ནོ་གི་དེ་མོ་མི་གྲངས་ཡིན་ན་དུང་ཕྱུར་དགུ་གྲངས་ཆུང་གསུམ་ཡོད་གི་ཟེར་བཤད་གོ་གི་མོད་ད་དེ་ལྟར་དེ་མཚུངས་གི་ཁ་རྩང་དེ་རིང་ང་ཡིན་ན་རྒྱ་ནག་གི་ནང་ན་སྤྱིར་བཏང་གི་ལས་ཀ་གི་ཤོར་ཚད་ཧ་ཅང་གི་ཆེན་པོ་ཡིན་པ་གང་ཞིག་ལ་ལྷག་པར་དུ་སློབ་གྲྭ་ཆེན་མོ་ནས་མཐར་ཕྱིན་སོང་ནོ་གི་ན་གཞོན་གི་ལས་ཀ་ཤོར་ཚད་དེ་ཡིན་ན་བརྒྱ་ཆ་གི་ཉི་ཤུ་ཡར་བརྒལ་ཡོད་ནོ་གི་དེ་མོ་གི་གནས་སྟངས་རེད་ཡོད་གི་དེ་མི་ཚད་གི་ད་ཡོངས་གྲགས་གི་འདི་ཤེས་བལྟས་སོང་ན་རྒྱ་ནག་གི་ཅིག་དཔལ་འབྱོར་གྱི་མ་རྩ་མཐུག་པོ། དཔལ་འབྱོར་གྱི་ཡོང་ཁུངས་ཧྲ་ནོ། རྒྱུ་ཆེན་པོ་ཡོད་ནོ་གི་དང་ཚོང་བ་དང་ཁེ་ལས་བ་འདི་ཚོ་རྒྱ་ནག་གི་ནང་ནས་མ་བསྡད་ལ་ཕྱི་ཕྱོགས་བྲོས་ནས་འགྲོ་གོ་ནོ་གི་གནས་སྟངས་དང་ཡོངས་གྲགས་རེད། ད། སྤྱི་ཡོངས་གི་ཆ་ནས་གསུངས་ན། ད་བོད་དང་སོག་པོ་ཡུ་གུར་ལ་སོགས་པ་འདི་མོ། རྒྱལ་ཁབ་མང་ང་ཟིག་ཡིན་ན་རྒྱ་ནག་གིས་བཙན་པོ་ཡེ་ནས་ད་ལྟ་བར་དུ་བཟུང་ཡོད་ནི་རེད་དྲ། ད་ངོ་བཟུང་ཡོད་ནི་མི་ཚད་ཁི་གེ་ཅིག། བཙན་འཛུལ་དང་བཙན་འཕྲོག་ཡེ་བཏང་ངེ། ད་སྔོན་མ་ནས་བས་ལས་རྒྱ་ནག་གི་ཁོངས་གཏོགས་ཡིན་ནོ་དེ་སྒྲུབ་གི་ཡོད་རེད། ད་དོན་གྱིས་རྒྱ་ནག་རང་ཉིད་རྒྱ་དམར་རང་ཉིད་ཀྱི་གཞུང་འདི་ཁྲིམས་མཐུན་གྱི་གཞུང་གཅིག་མིན་པ་གང་ཞིག་ལ། སྔོན་མ་ནས་རང་བཙན་ར་རང་དབང་ཡིན་ནོ་གི་བོད་ལ་སོགས་པའི་རྒྱལ་ཁབ་འདི་མོ་མང་ང་ཟིག་ཡང་ཁོའི་མངའ་འོག་ཡིན་ཟེར་བཤད་གོ་ནོ་འདི་ཡིན་ན་ད་ཧ་ཅང་གི་ད་གནས་ཚུལ་ཡིན་ན་བདེན་པ་མེད་ནོ་གི་སྐྱག་རྫུན་ཅིག་ཡིན་པ་ད་གསལ་བོ་རེད། དེའི་རྒྱུ་མཚན་དེ་ལ་བརྟེན་འདི་དང་ཡིན། ད་གང་ལྟར་ཀྱང་རྒྱ་ནག་ལྟ་བུའི་འདི་མོ་རང་དབང་མེད་ས་ཆོས་ལུགས་དད་མོས་རང་དབང་མེད་ས་འགྲོ་བ་མིའི་གཞི་རྩའི་ཐོབ་ཐང་བརྡབ་གསིག་གཏོང་གོ་ས་འདི་མོ་ཟིག་ད། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ལྟ་སྐྱོང་ལས་ནོ་གི་ཚོགས་མི་གི་རྒྱལ་ཁབ་ནང་ཡོང་ནོ་འདི་ད་ཧ་ཅང་གི་ད་བློ་ཕམ་དགོས་ནོ་གི་གནས་ཚུལ་ཟིག་རེད་ཟེར་ནས་བཤད་ན་འགྲིག་གི་དེ་གཏོང་ན་ད་དེ་རིང་ངས་བཤད་ཚུལ་འདི་འཇོག་རྒྱུ་ཡིན་ད་བདེ་མོ་བྱོས།